འདས་པའི་ལོ་བཅུ་ཕྲག་གཉིས་ཙམ་གྱི་རིང་ལ་ཨི་ཟི་རལ་གྱིས་བཙོན་འཇུག་དོ་དམ་ཞུས་ཡོད་པ། སྐུ་ཞབས་བར་གུ་ཏི་ཡིས་པེ་ལེ་སི་ཐན་གྱི་ཆབ་སྲིད་ཀྱི་ནང་ལ་གལ་ཆེའི་ཆ་ཤས་ལེན་གྱི་ཡོད་པས་པེ་ལེ་སི་ཐན་མི་རིགས་ཚོས་རྒྱལ་ཡོངས་འོས་བསྡུ་ཞིག་བྱས་པ་ཡིན་ན་ཁོང་པེ་ལེ་སི་ཐན་གྱི་ཆབ་སྲིད་ཀྱི་དབུ་ཁྲིད་ལྟེ་བ་ཞིག་ཆགས་རྒྱུའི་རེ་བ་ཡོད་འདུག་བར་གུ་ཏི་ནི་པེ་ལེ་སི་ཐན་མི་རིགས་ཚོ་གོང་བུ་ཆིག་སྒྲིལ་བཟོ་མཁན་སྤྱི་མོས་ཆེ་བའི་འགོ་ཁྲིད་ཞིག་ལ་བརྩི་གི་ཡོད་པས་ཧ་མཱས་དྲག་སྤྱོད་ཤོག་ཁག་གིས་བར་གུ་ཏི་གློད་བཀྲོལ་ཡོང་ཐབས་བྱས་ཏེ་ཧ་མཱས་ཤོག་ཁག་གིས་པེ་ལེ་སི་ཐན་མི་རིགས་ཚོ་ནས་རྒྱབ་སྐྱོར་ཐོབ་རྒྱུའི་དམིགས་ཚད་བཟུང་གི་ཡོད་འདུག་ནུབ་ཆུ་ཁར་རྟེན་གཞི་བྱས་པའི་པེ་ལེ་སི་ཐན་སྒྲིག་འཛུགས་ཀྱི་བཙོན་པའི་ལས་དོན་གྱི་འགོ་འཛིན་ཀ་དུ་ར་ཧྥ་རེས་ཀྱིས་ཁེ་ས་གསར་འགོད་པ་ཚོར་གཏམ་བཤད་བྱས་པའི་སྐབས་ལ་ཧ་མཱ་སི་ཡིས་ད་རེས་པེ་ལེ་སི་ཐན་གྱི་འགོ་ཁྲིད་བར་གུ་ཏི་གློད་བཀྲོལ་ཡོང་ཐབས་བྱས་པ་དེས་ཁོང་ཚོའི་ཤོག་ཁག་དེ་པེ་ལེ་སི་ཐན་སྒྲིག་འཛུགས་དང་ཐ་དད་ལོགས་ཀ་ཞིག་མིན་པ་འདོན་ཐབས་བྱས་ཏེ། ཁོང་ཚོས་པེ་ལེ་སི་ཐན་མི་རིགས་ཀྱི་སྤྱི་ཚོགས་ཀྱི་ནང་ལ་མཉམ་ཞུགས་བྱ་རྒྱུའི་ཐབས་ཤེས་བྱས་པ་ཞིག་རེད་བཤད་འདུག་ཨི་ཟི་རལ་དང་ཧ་མ་སི་གཉིས་ཀྱིས་ཟླ་བ་བཞིའི་རིང་ལ་དམག་འཁྲུག་བརྒྱབ་པའི་རྗེས་ལ་རྒྱལ་སྤྱིའི་གྲོས་ཁྲིད་མི་སྣ་ཚོས་དེང་སང་མེ་འཕེན་མཚམས་འཇོག་ཡོང་རྒྱུའི་གྲོས་མོལ་བྱེད་བཞིན་པའི་སྐབས་འདིར་ཧ་མ་སི་ཡི་འགོ་ཁྲིད་རྒན་གྲས་ཨོ་སཱ་མ་ཧམ་ཏཱན་གྱིས་ཁེ་ས་གྲོས་མོལ་གྱི་ལྷན་འཛོམས་དེའི་སར་བར་གུ་ཏི་གློད་གྲོལ་གཏང་དགོས་པའི་དགོས་འདུན་དེ་བཏོན་ཡོད་འདུག་ཨི་ཟི་ར་ཨེལ་གྱིས་ད་ལྟ་ཧ་མ་སི་ཡིས་བཙན་ཉར་བྱེད་བཞིན་པའི་གཏའ་མའི་མི་སྣ་བརྒྱ་སྐོར་ཞིག་གློད་གྲོལ་གཏང་དགོས་པའི་དགོས་འདུན་འདོན་གྱི་ཡོད་སར་ཧ་མ་སི་ཡིས་ཨི་ཟི་ར་ཨེལ་གྱིས་དེང་སང་གྷ་ཟའི་ནང་ལ་གཏོར་སྐྱོན་ཆེ་བའི་དམག་འཁྲུག་ཅིག་རྒྱབ་ཀྱི་ཡོད་པ་དེ་མཚམས་འཇོག་དང་ད་ལྟ་ཨི་ཟི་ར་ཨེལ་གྱི་ནང་ལ་བཙོན་འཇུག་དོ་དམ་འོག་ཡོད་པའི་པེ་ལེ་སི་ཐན་གྱི་བཙོན་པ་ཚང་མ་གློད་གྲོལ་གཏང་དགོས་པའི་དགོས་འདུན་བཏོན་ཡོད་འདུག་སྔ་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་ལ་བདུན་ཕྲག་གཅིག་གི་རིང་ལ་ཕྱོགས་གཉིས་ཀྱིས་མེ་འཕེན་མཚམས་འཇོག་བྱས་པའི་སྐབས་ལ་ཧ་མ་སི་ཡིས་གཏའ་མར་ཉར་བའི་མི་བརྒྱ་སྐོར་ཞིག་གློད་གྲོལ་བྱུང་ཡོད་པ་དང། ཨི་ཟི་རལ་གྱིས་ཚོད་དཔག་བྱས་པ་ཡིན་ན་ཧ་མ་སི་ཡིས་ད་དུང་ཡང་མི་བརྒྱ་དང་སུམ་ཅུ་སོ་དྲུག་གཏའ་མར་ཉར་གྱི་ཡོད་འདུག་སྲིད་བློན་བན་ཇི་མེན་ནེ་ཐན་ཡ་ཧུ་མཆོག་གིས་དམག་འཁྲུག་མཚམས་འཇོག་གནང་སྟེ་ཧ་མ་སི་ཡིས་བཙན་ཉར་བྱེད་བཞིན་པའི་མི་མང་རྣམས་གློད་གྲོལ་ཡོང་ཐབས་གནང་དགོས་པའི་དགོས་འདུན་ཤུགས་ཆེ་འདོན་གྱི་ཡོད་རེད། ཨི་ཟི་རལ་གྱི་འགྲོ་བ་མིའི་ཐོབ་ཐང་གི་ཚོགས་པ་ཧ་མོ་ཀེད་ཀྱིས་ཡུལ་དེའི་གཞུང་གིས་ད་ལྟའི་ཆར་པེ་ལི་སི་ཐན་གྱི་མི་རིགས་དགུ་བརྒྱ་ཙམ་དྲག་སྤྱོད་པ་ཡིན་ལུགས་བཤད་དེ་སྲུང་སྐྱོབ་ཀྱི་ཆེད་དུ་བཙན་ཉར་བྱེད་ཀྱི་ཡོད་ལུགས་ཤོད་ཀྱི་ཡོད་པ་དང་ཧ་མ་སི་ཡིས་ཨི་ཟི་རལ་གྱིས་བཙན་ཉར་བྱེད་བཞིན་པའི་བཙོན་པ་ཚང་མར་གློད་བཀྲོལ་གཏང་དགོས་པའི་དགོས་འདུན་འདོན་གྱི་ཡོད་རེད། ཧ་མ་སི་ཡི་འགོ་ཁྲིད་ཧམ་ཏན་གྱིས་ཁེ་ས་མེ་འཕེན་མཚམས་འཇོག་གི་གྲོས་མོལ་བྱེད་སར་སྐུ་ཞབས་བར་གུ་ཏི་དང་སྐུ་ཞབས Ahmad Sadat གཉིས་ལོགས་སུ་མིང་འདོན་བྱས་ཏེ་གློད་བཀྲོལ་བཏང་དགོས་པའི་དགོས་འདུན་བཏོན་ཡོད་འདུག་པཱ་ལི་སི་ཐན་གྱི་ཤོག་ཁག་ཆུང་ཙག་ཅིག་གི་འགོ་ཁྲིད་ཡིན་པ Sadat ནི་དེ་སྔོན་ཕྱི་ལོ་ཉིས་སྟོང་གཅིག་གི་ལོར་ཨི་ཟི་རལ་གྱི་བློན་ཆེན་ལྷན་ཁང་གི་བློན་ཆེན་ཞིག་བཀྲོངས་པའི་ངན་བྱུས་ཀྱི་ནང་ལ་ཐེ་གཏོགས་ལག་འབྲེལ་ཡོད་ལུགས་བཤད་དེ་ཁོང་ལོ་སུམ་ཅུ་བཙོན་འཇུག་དོ་དམ་འོག་ལ་བཞུགས་དགོས་པའི་ཁྲིམས་ཆད་ཕོག་ཡོད་པ་དང་ཡང་དགུང་ལོ་དྲུག་ཅུ་རེ་བཞི་ཡིན་པ་སྐུ་ཞབས Barghouti ནི་ད་ལྟ་དགུང་ལོ་བརྒྱད་ཅུ་གྱ་བརྒྱད་ཡིན་པ། པེ་ལི་སི་ཐན་སྒྲིག་འཛུགས་ཀྱི་སྲིད་འཛིན་མེཧ་མུད་ཨ་བྷ་སི་ཡི་སྲིད་དོན་ཚོགས་པ་ཧྥ་ཏཱ་ཡི་ཚོགས་མི་ཞིག་ཡིན་པ་དང་པེ་ལི་སི་ཐན་གྱི་མི་མང་ཚོས་སྐུ་ཞབས་ཨ་བྷ་སི་ཡི་རྗེས་ལ་ཁོང་པེ་ལི་སི་ཐན་སྒྲིག་འཛུགས་ཀྱི་སྲིད་འཛིན་དུ་འདེམས་བསྐོ་ཞུ་རྩིས་བྱེད་ཀྱི་ཡོད་པ་དང། ཕྱི་ལོ་ཉིས་སྟོང་དྲུག་གི་ལོར་གྷ་ཟ་ས་རྒྱུད་ཀྱི་ནང་ལ་འོས་བསྡུ་བྱས་པའི་སྐབས་ལ། ཧ་མ་སི་དྲག་སྤྱོད་ཤོག་ཁག་ལ་རྒྱལ་ཁ་དང་སྲིད་འཛིན་ཨ་བྷ་སི་ཡི་ཚོགས་པ་ཧྥ་ཐ་ལ་ཕམ་ཉེས་བྱུང་ཡོད་པ་ནས་བཟུང་སྟེ་པེ་ལི་སི་ཐན་གྱི་གྷ་ཟ་ས་རྒྱུད་དེ་བཞིན་ཧ་མ་སི་ཤོག་ཁག་གིས་དབང་སྒྱུར་བྱས་ཡོད་པ་དང་སྲིད་འཛིན་ཨ་བྷ་སི་ཡིས་གྷ་ཟའི་དམག་འཁྲུག་གི་རྗེས་ལ་གྷ་ཟ་ས་རྒྱུད་དེ་བཞིན་པེ་ལི་སི་ཐན་སྒྲིག་འཛུགས་ཀྱི་འོག་ལ་འཇུག་རྒྱུའི་རེ་འདུན་བྱེད་ཀྱི་ཡོད་འདུག་ནུབ་ཆུ་ཁར་རྟེན་གཞི་བྱས་པའི་པེ་ལི་སི་ཐན་སྒྲིག་འཛུགས་ཀྱི་བཙོན་པའི་ལས་དོན་བློན་ཆེན། ཀ་དུ་ར་ཧྥེ་ཨེར་སི་ཀྱིས་གསུང་ཡ་བྱས་པ་ཡིན་ན་གལ་སྲིད་སྐུ་ཞབས་བར་གུ་ཏིའི་གློད་བཀྲོལ་བྱུང་བ་ཡིན་ན། པེ་ལི་སི་ཐན་གྱི་སྲིད་དོན་ཚོགས་པ་ཧྥ་ཏཱ་དང་ཧ་མ་སི་སོགས་པེ་ལི་སི་ཐན་གྱི་ཚོགས་པ་ཚང་མས་སྤྱི་མོས་ཀྱི་ཐོག་ནས་ཁོང་ད་ལྟའི་སྲིད་འཛིན་ཨ་བྷ་སིའི་ཚབ་ཏུ་པེ་ལི་སི་ཐན་སྒྲིག་འཛུགས་ཀྱི་སྲིད་འཛིན་ཆགས་རྒྱུའི་རེ་ཞིག་ཡོད་ལུགས་བཤད་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཟིན་ཡིན།